འགོག་པ་མཐོང་སྤང་སྤངས་པའི་ཡོངས་ཤེས། ལམ་མཐོང་སྤང་སྤངས་པའི་ཡོངས་ཤེས་ཟེར་བ་ཐུགས་བསྐྱེད་དེ་གསུམ་གྱི་དེའི་སྒང་ལ། གཟུགས་ཀྱི་ཟག་པ་ཟད་པའི་ཨ་ནི་ཡོངས་ཤེས། ཟག་པ་ཀུན་ཟད་ཀྱི་ཡོངས་ཤེས་དེ་ལྔ་པོ་དེ་རེད། བསམ་གཏན་རྣམས་ཀྱི་ལྔ་འམ། ལྔ་བཞག་ད། འདོད་པའི། དེ་ནས་གསུམ་པོ་གསུམ་པོ་དེ་དང་ཐ་མའི་ཆ་མཐུན་སྤངས་པའི་ཡོངས་ཤེས་དེ་བཞི་དེ་མི་ཡོང་ཡག་དེ་ག་རེ་རེད་ཟེར་ན། དེ་བསམ་གཏན་གྱི་དངོས་གཞི་དེ། ཨ་ནི། འདོད་པའི་ཉོན་མོངས་གཉེན་པོ་བྱེད་ཀྱི་མ་རེད། དེ་ཡི་འབྲས་བུ་ཡོངས་ཤེས་བཞག་གི་མ་རེད། མི་བཞག་ག་རེ་ཟེར་ན།

ཐམས་ཅད་འཕགས་པའི་ཡོངས་ཤེས་དགུ་ཀ་ལོ་དེ་འཕགས་ལམ་གྱི་འབྲས་བུ་ཡིན་ཟེར་གི་རེད། འཕགས་ལམ་གྱི་འབྲས་བུ་རེད་སོ་སོ་སྐྱེ་བོའི་ལམ་གྱི་འབྲས་བུ་རེད་ག་རེ་རེད་དེ་འདྲ་ཕར་དབྱེ་བ་ཕྱེ་བ་ཡིན་ན། ད་ཡོངས་ཤེས་དགུ་ཀ་ལོ་དེ་འཕགས་པའི་ལམ་གྱི་འབྲས་བུ་ཡིན། འཕགས་ལམ་གྱི་འབྲས་བུ་མེད་མཁན་ཅིག་ཡོད་མ་རེད་ད། ཡོངས་ཤེས་ཟེར་གི་དེ་འཕགས་ལམ་ཐོབ་ཚར་ནས་མ་གཏོགས་ཅིག་ལས་དེ་ཡོད་མ་རེད་པ། ཐམས་ཅད་འཕགས་པའི་ལམ་གྱི་ཡིན། འཕགས་པའི་ལམ་གྱི་འབྲས་བུ་དེ་ལ་ཀི་དེ་ནས་ག་ཚོད་རེད་ཡོངས་ཤེས་སྒང་ག་ཡོད་ཟེར་གི་རེད་ད་ཡང་དེ་ཡང་རེད་དེ། འཕགས་ལམ་ཐོབ་ཚར་ནས་འཕགས་པ་གིས་ཡང་འཇིག་རྟེན་པའི་ལམ་ལ་བརྟེན་ནས།

དེའི་སྒང་ལ་གཟུགས་ཀྱི་ཟག་པ་ཟད་པའི་ཡོངས་ཤེས། ཟག་པ་ཀུན་ཟད་ཡོངས་ཤེས་ཏེ་ལྔ་ཞེས་ལྔ་པོ་དེ་རྗེས་ཤེས་ཅན་ཐོབ་པ་ཡོད། རྗེས་བཟོད་དང་རྗེས་ཤེས་གཉིས་ལ་ཚུར་བསྡོམས་ན་ཡང་འགྲུབ་ཡོད། དེ་ཕྱོགས་མཐུན་གྱི་དྲུག་དང་ལྔ་ཟེར། འོ་ད་འདི་བར་དུ་དེ་ནི་ད་ཚན་པ་གཅིག་རེད། ད་དེ་ནས། འདི་འདི་འདུག་ག། བྲལ་བའི་ཐོབ་པ་ཟག་མེད་དང། སྲིད་རྩེ་ཉམས་པར་བྱས་པ་དང་རྒྱུ་གཉིས་ཀུན་ཏུ་བཅོམ་པའི་ཕྱིར། ཡོངས་ཤེས་ཁམས་ལས་འདས་པ་ལས།

སྤངས་པ་ནས་འགོ་བཙུགས་ཡ་དེ། མཐོང་ལམ་ནས་འགོ་བཙུགས་དགོས་མ་གཏོགས་ཅིག་ལས། སྲིད་རྩེ་གི་ཉོན་མོངས་ཁ་ཅིག་མ་སྤངས་པ། ཡོངས་ཤེས་ཐོབ་ཡ་ཡོད་མ་རེད། དེའི་པོ་ཏི་ཀ་ལས། སྡུག་བསྔལ་རྗེས་ཤེས། ཀུན་འབྱུང་རྗེས་ཤེས་ཐོབ་དགོས་ཡོད་རེད། ཀུན་འབྱུང་རྗེས་ཤེས་དང།